ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་དགུ་བ་དབྱུག་ཟླའི་ཚེས་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་གསུམ། རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་འདི་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱེད་པ་དེ་ཙམ་མིན་པར།

བོད་མི་ཚོས་གཞན་གྱི་ལུང་པའི་ནང་སློབ་གྲྭ་ཁག་བཙུགས་ཏེ་ལས་གཞི་སྣ་ཚོགས་སྤེལ་བའི་དམིགས་ཡུལ་དེ། བོད་མིའི་རིག་གཞུང་སྲུང་སྐྱོབ་བྱེད་རྒྱུ་དང། མི་རིགས་ཀྱི་ཁྱད་ཆོས་ལྡན་པའི་རིག་གཞུང་སྲུང་སྐྱོབ་བྱེད་ཆེད་ཡིན་པ་རེད། ད་ལྟའི་ཆར་རྒྱ་གར་རྡ་སར་རྟེན་གཞི་བྱས་པའི་སྒྱུ་རྩལ་བ། ཁ་རག་སྤེན་པ་ལགས་ཀྱིས་གསར་བཙུགས་གནང་བའི། ཁ་རག་སྒྱུ་རྩལ་སློབ་ཁྲིད་ཁང་གི་དམིགས་ཡུལ་སོགས་ཀྱི་སྐོར་ལ། གནས་འདྲི་ཞུས་པ་ཞིག་དང། མཇུག་ཏུ། དཔྱད་བརྗོད་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱེད་པ་དེ་ཙམ་མིན་པར། སོ་སོས་བསམ་བློ་བཏང་སྟེ་གནས་ཚུལ་མང་པོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་པོ་རེད་ཅེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཚོ་མཇལ་ཁའི་སྐབས་བཀའ་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཤེས་ཡོན་ནི་དེབ་ནང་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར། སོ་སོས་བསམ་བློ་བཏང་ནས་གནས་ཚུལ་མང་པོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་འདུག་ཅེས ྋགོང་ས་མཆོག་གིས་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཚོ་ལ་མཇལ་ཁ་བཀའ་སློབ་བསྩལ་ཡོད་གི། བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་གསུམ་གྱི་ཉི་མ་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་ལས་སློབ་ཕྲུག་སུམ་ཅུ་སོ་བཞི་ལ་མཇལ་ཁ་བཀའ་སློབ་གནང་བ་དང་འབྲེལ་སློབ་ཕྲུག་ཚོས་ཤེས་ཡོན་སློབ་སྦྱོང་གི་སྐབས། ཤེས་ཡོན་ཟེར་བ་དེ་དེབ་ནང་ཡོད་པ་ཡིན་ཤག་བྱས་པ་དེ་ཙམ་མིན་པར། སོ་སོས་བསམ་བློ་བཏང་ནས་གནས་ཚུལ་མང་པོ་དཔྱད་བསྡུར་བྱེད་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་གནང་གི་འདུག། ཨན་གང་འདྲ Education ཟེར་དེ་ཅིག་དེབ་ནང་ལ་ཡོད་བསྡད་པ་དེ་ག་ཟེར་བ་རེད། སོ་སོ་ལྟ་བ་ཡིན་པ་རེད་བསམ་ནས་དྲན་བསྡད་ཡ་དེ་ཙམ་མ་ཡིན་པར། སོ་སོས་བསམ་བློ་བཏང་ནས། ལྟོས།

ང་རང་ཚོ་རྒྱ་གར་གྱི་གནའ་རབས་ཀྱི་ལུགས་སྲོལ་ཞིག་རེད་བོད་ལ་ད་ག་ད་ཅིག་རིག་གཞུང་རྙིང་པ་དེ་གི་གནས་ཚུལ་མང་པོ་ཞིག་ཐོག་ཏུ་ཞིབ་འཇུག་བྱས་ནས་དཔྱད་པ་བྱས་ནས་བསམ་བློ་གཏོང་ཡག་ཅིག་དཔེ་གལ་ཆེན་པོ་འདུག་པ་ད་ལྟ་ང་རང་ཆ་བཞག་ནས་དཔྱད་པ་བྱས་ནས་གལ་ཆེན་པོ་བརྩི་གི་ཡོད་རེད་ཨེ་དེ་རིང་ཁ་སང་དཔྱད་པ་བྱས་ནས་ཚན་རིག་པ་མཉམ་དུ་ལའང་འབྲེལ་བ་བྱེད་ཀྱི་ཡོད་ཨེ་ནི་ཆོས་པ་འདྲ་མི་འདྲ་དེ་འདྲ་མཉམ་དུ་ལའང་འབྲེལ་བ་བྱེད་ཀྱི་ཡོད་ཅེས་གང་འདྲ་བསམ་བློ་བཏང་ནས་དཔྱད་པ་བྱས་ཏེ་དཔེ་གལ་ཆེན་པོ་རེད་ཤག་བྱས་ཙང། ཁྱེད་ཚོས་དཔྱད་པ་བྱས་བསམ་བློ་གཏོང་བ། གཞན་ཡང་གོང་ས་མཆོག་གིས་འཛམ་གླིང་འདིར་མི་རབས་རྒན་པ་རྣམས་རྫོགས་འགྲོ་བ་དང་ཆབས་ཅིག། མི་རབས་གཞོན་པ་ཚོས་འཕྲོ་མཐུད་ནས་ཡོང་བཞིན་པར་བརྟེན། མི་རབས་གཞོན་པ་ཚོས་འདས་པའི་ལོ་རྒྱུས་དང་སྦྲེལ་ཏེ་འཛམ་གླིང་གི་དངོས་ཡོད་གནས་ཚུལ་ཤེས་རྒྱུ་གལ་ཆེན་རེད་ཅེས་ལམ་སྟོན་ཕེབས་རྒྱུར། གང་ལྟར་ང་ཚོ་འཛམ་བུ་གླིང་འདིའི་སྒང་ལ་མི་རབས་རྒན་པ་དེ་ཚོ་ཡང་འགྲོ་གིན་འགྲོ་གིན་ད་མི་རབས་གཞོན་པ་དེ་ཐོན་ཡོང་གི་རེད་པ། ཞེས་གསུང་ངོ། ད་ཁྱེད་རང་ཚོ་མི་རབས་གསར་བ་དེ་འདྲ་ཡིན་དུས་ད་ནས་ཁོ་ར་འཛམ་བུ་གླིང་གི་ཞིག་གི་དངོས་ཡོད་གནས་ཚུལ་དེ་ཡི་དེ་དང་འདས་པའི་ལོ་རྒྱུས་དེ་མར་སྦྲེལ་ནས་བྱས་ཙང། ད་ལྟའི་དངོས་ཡོད་གནས་ཚུལ་ཤེས་པ་བྱེད་ཡག་དེ་གལ་ཆེན་པོ་ཞེ་དྲག་རེད། ཡང་དེ་དང་ཆབས་ཅིག་འདས་པའི་ལོ་རྒྱུས་དེ་སྦྲེལ་ནས་བསམ་བློ་བཏང་ན་དེ་ཕན་ཐོགས་ཡོད་རེད། ཞེས་གསུང་ངོ། རྣམ་རྒྱལ་མཐོ་སློབ་ཀྱི་མཇལ་ཁ་ཞུ་མཁན་སློབ་ཕྲུག་ཕལ་ཆེར་བ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་དང་བོད་མི་བཙན་བྱོལ་བ་གང་འཚམ་བཅས་ཡོད་འདུག་ཅིང། ཁོང་ཚོ་ལས་སློབ་ཕྲུག་ཀུན་བཟང་སྒྲོལ་མ་ལགས་ནས། མོ་རང་ལ་གོང་ས་མཆོག་གི་མཇལ་ཁ་ཐོབ་པར་བསོད་ནམས་དང་དགའ་ཚོར་ཆེན་པོ་བྱུང་བ་དང། གོང་ས་མཆོག་གིས་བཀའ་གནང་བ་བཞིན། བོད་ཀྱི་རིག་གཞུང་ནི་གཞན་ཕན་གྱི་བསམ་བློ་གཙོ་བོར་འཛིན་པ་ཞིག་ཡིན་པར་བརྟེན། སེམས་ཅན་གཞན་ལ་ཕན་ཐོགས་སྒྲུབ་པར་སོ་སོས་བོད་ཀྱི་གསོ་རིག་སྦྱང་འདུན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ལྟའི་སྐྱེས་མ་ལ་ང་ཚོ་ལ་ན་བ་དུག་ལྔ་ཟེར་ཅིག་ཆེ་མཐོའི་རང་ང་ཚོ་འདས་པོ་འདི་བྱས་ན་ད་ཁོང་ང་ཚོ་འདི་ནས་ནང་པའི་ཆོས་མཐའ་དུ་ག་སོ་ང་ཚོ་གཅིག་ལྟ་བ་ཡིན་ན་ང་རང་ཡང་གསོ་བ་རིག་པ་ཅིག་སྦྱང་བ་ཡིན་ན་དེས་མི་ལ་ཕན་ཐོགས་པ་སེམས་ཅན་འདི་ཚོ་ལ་ཕན་ཐོགས་ཡག་གི་ཅིག་ལས་ཡག་པོ་ཅིག་བྱེད་དགོས་རོགས་ཚོར། ཡང་བལ་ཡུལ་གྱི་ཀརྨ་ཚེ་དབང་བླ་མ་ལགས་ནས་བརྙན་འཕྲིན་གྱི་ནང་སྔོན་མ་ནས་གོང་ས་མཆོག་གི་བཀའ་སློབ་ལ་ཉན་ཏེ་སེམས་པ་སྐྱིད་པོ་ཡོང་གི་ཡོད་པ་དང། ད་ཆ་དངོས་སུ་ཞལ་མཇལ་བྱུང་བ་གི་སྐབས་སེམས་ནང་འཚབ་སྣང་ཅུང་ཟད་ཡོང་འདུག་པ་དང། སོ་སོ་བོད་དང་བལ་པོའི་ས་མཚམས་ནུབ་རི་ནས་ཡིན་པ་མ་ཟད། དེ་གར་བོད་ཀྱི་རིག་གཞུང་དང་ནང་ཆོས་ཆགས་པར་ཡར་དར་ཁྱབ་ཆེད། འབྱུང་འགྱུར་དགེ་རྒན་བྱེད་འདུན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ང་རང་ནི་ད་ངོ་མ་ནི་དེ་འདྲའི་དེ་རང་སློབ་གྲྭ་དེ་རང་སྦྱངས་ཡིན་ད་ཁྱེད་ལ་ཡང་དེ་སློབ་གྲྭ་ལ་ད་བོད་པ་དེ་འདྲ་ཚང་མ་བསླབ་ཡོད་རེད Language མང་པོ་བསླབ་ཡོད་ད་ང་སློབ་གྲྭ་ལ་ཏི་སེ་ཡར་རྒྱས་བཏང་དགེ་རྒན་དེ་འདྲ་བྱེད་བསམ་བློ་ཡོད། གཞན་ཡང་བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་དགེ་རྒན་མིག་དམར་ཚེ་རིང་ལགས་ནས་ཀྱང། ང་ཚོར་གོང་ས་མཆོག་ནས་མཇལ་ཁ་རག་པ་ཙམ་གྱིས་དགའ་ཚོར་ཧ་ཅང་ཆེན་པོ་དང། འདི་ལ་ཡོང་དོན་གི་དམིགས་ཡུལ་གཙོ་བོ་འགྲུབ་སོང་བ་གི་ཚོར་བ་ཞིག་སྐྱེས་ཡོད་པ་དང། སློབ་གྲྭ་འདིར་མི་རིགས་དབྱེ་བ་མེད་པར་བལ་ཡུལ་གྱི་ཕྲུ་གུ་ཚོ་ཚུན་ལ་བོད་ཀྱི་རིག་གཞུང་སློབ་ཁྲིད་དེ་གོ་སྐབས་གཅིག་པ་གནང་གི་ཡོད་པས། ཧི་མ་ལ་ཡའི་མི་རིགས་མང་པོས་བོད་ཀྱི་རིག་གཞུང་ནི་སོ་སོའི་རིག་གཞུང་ལ་ངོས་འཛིན་ཐོབ་ཀྱི་ཡོད་པ་སོགས་འགྲེལ་བརྗོད་གནང་གི་འདུག། སེམས་ལ་ང་ཚོའི་བོད་ཀྱི་རིག་གཞུང་དང་འདིའི་སྐོར་ལ་དོ་སྣང་ཤུགས་ཆེ་བ་ཡོང་ཡག་དང་དམིགས་བསལ་ཁོ་རང་ཚོས་ན་སྦྱང་འདོད་ཤུགས་ཆེ་བ་བྱེད་པ་དང། ཕྱིས་སུ་ཁོང་ཚོས་ན་སོ་སོའི་གི་རིག་གཞུང་འདི་ད་བོད་པའི་གི་རིག་གཞུང་ཡིན་པ་ཁོང་ཚོས་གིས་སོ་སོའི་ཤེས་པ་བཞིན་དུ་དེང་སང་ཁོ་རང་ཚོས་དཔེར་ན་ད་ལུང་པའི་ཁྲིམས་ཀྱི་འགྱུར་བ་ཤུགས་ཆེན་པོ་འགྲོ་གི་ཡོད། བལ་ཡུལ་རྣམ་རྒྱལ་མཐོ་སློབ་ཀྱི་ནང་འཛིན་རིམ་དྲུག་ནས་བཅུ་གཉིས་ཀྱི་བར་ཆོས་འདོན་པའི་སློབ་ཕྲུག་ཕོ་མོ་སུམ་བརྒྱ་བརྒྱད་ཅུ་ཡོད་པ་དང། ད་ལྟའི་ཆར་བོད་མི་བཙན་བྱོལ་བ་གི་སློབ་ཕྲུག་བརྒྱ་ཆ་སུམ་ཅུ་དང། བལ་པོའི་ཡུལ་མི་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་སོགས་བཅས་བརྒྱ་ཆ་བདུན་ཅུ་ཟིན་གྱི་ཡོད་པ་དང། དགེ་རྒན་དང་ལས་བྱེད་བསྡོམས་གྲངས་ལྔ་བཅུ་ང་གསུམ་ཡོད་པས། སློབ་གྲྭ་དེ་ནི་བལ་པོའི་ནང་གི་བཙན་བྱོལ་བོད་མིའི་སློབ་གྲྭ་གལ་གནད་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་རེད།

ཨ་མེ་རི་ཁའི་ནེའུ་ཡོག་དང་ནེའུ་ཇེར་སིའི་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་སྐབས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་ལོ་འཁོར་མར་ཞི་བདེའི་ལོར་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག། དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་སྐུའི་འཁྲུངས་སྐར་གཟབ་རྒྱས་ངང་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་དང། སྐབས་དེར ྋགོང་ས་མཆོག་གི་སྐུ་ཚེ་རིང་གི་རླབས་ཆེན་གྱི་མཛད་འཕྲིན་ཁག་ཁྱབ་སྤེལ་དང། ལོ་དེ་ཞི་བདེའི་ལོ་ཆེད་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག་དེ་བཞིན་སྲིད་སྐྱོང་མཆོག་གིས ྋགོང་ས་མཆོག་གི་སྐུའི་ཡང་སྲིད་ཕེབས་ཕྱོགས་ཐད་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་དགུ་པའི་ནང་བཀའ་ཤག་གིས་ཡིག་ཆ་ཞིག་འགྲེམས་སྤེལ་གནང་བ་དེའི་ནང་མགོན་པོ་གང་ཉིད་དགུང་གྲངས་དགུ་བཅུར་ཕེབས་སྐབས་ཡང་སྲིད་ཕེབས་ཕྱོགས་བཀའ་བསྡུར་གནང་རྒྱུའི་སྐོར་བཀོད་ཡོད་པའི་སྐོར་དང། སྔ་ལོ་ཕྱི་ཟླ་བཅུ་པའི་ནང་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ཀྱང་གོང་ས་མཆོག་གི་ཡང་སྲིད་ཕེབས་ཕྱོགས་སྐོར་ལངས་ཕྱོགས་ཀྱི་ཡིག་ཆ་ཞིག་འགྲེམས་སྤེལ་གནང་ཡོད་པའི་སྐོར་གསུངས་འདུག་ཡང་སྲིད་སྐྱོང་མཆོག་གིས་ནིའུ་ཡོག་དང་ནིའུ་ཇར་སི་ཁུལ་གྱི་ཆོས་ཚོགས་ཁག་གི་སྐུ་ཚབ་རྣམས་དང་མཇལ་འཕྲད་ཀྱིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གནང་ཕྱོགས་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་སྒྲུབ་ཐབས་སྐོར་གླེང་གནང་ཡོད་པ་རེད་འདུག་དེ་རྗེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནིའུ་ཡོག་དང་ནིའུ་ཇར་སི་ནང་གནས་སྡོད་རྒྱ་རིགས་དང་བོད་རིགས་གཞོན་སྐྱེས་ཁག་ཅིག་དང་མཇལ་མོལ་གྱིས་བོད་རྒྱའི་དཀའ་རྙོག་དང་དེ་སེལ་ཐབས་ཆེད ྋགོང་ས་མཆོག་གིས་འདོན་གནང་མཛད་པའི་འཚེ་མེད་ཞི་བའི་དབུ་མའི་ལམ་སྐོར་བཀའ་གནང་ཡོད་པའི་སྐོར་སོགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཡང། ཉི་ཧོང་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་སྐོར་དང། རྒྱ་ནག་གིས་བོད་ནང་བཅའ་སྡོད་སློབ་གྲྭའི་སྐོར་སྙན་ཐོ་གཉིས་ཉི་ཧོང་གི་སྐད་ཡིག་ནང་འདོན་སྤེལ་གནང་བའི་གསར་འགོད་གསལ་བསྒྲགས་ཤིག་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང་གོང་ཞུས་ཀྱི་སྙན་ཐོ་དེ་གཉིས་འགྲེམས་སྤེལ་གྱི་གསར་འགོད་ལྷན་ཚོགས་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། བོད་ནང་གི་བོད་མི་རྣམས་ཀྱི་སྙིང་སྟོབས་དང་ཆིག་སྒྲིལ་གྱི་ནུས་པ་ཉམས་ཉེས་སུ་གཏོང་ཆེད། ད་ཆ་རྒྱ་ནག་གུང་ཁྲན་ཏང་གིས་བོད་མིའི་ཆོས་ཀྱི་རྨང་གཞི་ཁག་རྩ་མེད་བཟོ་བ་དང། བོད་མིའི་ཕྲུ་གུ་རྣམས་ལ་རང་གི་སྐད་ཡིག་དང་རིག་གཞུང་བཀོལ་སྤྱོད་བྱེད་མ་བཅུག་པའི་ཆེས་ཧ་ཅང་གི་བརྣག་སེམས་ཅན་གྱི་སྲིད་བྱུས་ཁག་གཉིས་ལག་བསྟར་བྱེད་ཀྱི་ཡོད་པའི་སྐོར་དང། སྙན་ཐོ་དེ་གཉིས་ནང་རྒྱ་ནག་གིས་བོད་ཀྱི་ཆོས་ཕྱོགས་ཀྱི་ལས་དོན་ནང་ཇི་ལྟར་ཐེ་བྱུས་བྱེད་ཀྱི་ཡོད་པའི་སྐོར་དང། བོད་ཕྲུག་ས་ཡ་གཅིག་སྐོར་ཞིག་བཙན་དབང་ཐོག་བཅའ་སྡོད་སློབ་གྲྭ་ཁག་ནང་བཅུག་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང། ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། ད་ཐེངས་བོད་ནང་གི་གནས་སྟངས་སྐོར་གྱི་སྙན་ཐོ་དེ་ཉིད་བཏོན་དགོས་པའི་རྒྱུ་མཚན་ནི། ཉི་ཧོང་ནང་གི་བོད་དོན་རྒྱབ་སྐྱོར་གནང་མཁན་རྣམས་དང། ཉི་ཧོང་གི་མི་མང་སྤྱིར་བོད་ནང་གུང་ཁྲན་ཏང་གིས་མི་སེར་སྤེལ་བའི་སྲིད་བྱུས་དངོས་དེ་ཇི་ཡིན་གོ་རྟོགས་སྤེལ་ཆེད་གནང་བའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་སྙན་ཐོ་དེ་ཉིད། Tibet Action Institute ཞེས་བོད་དོན་ལས་འགུལ་སྤེལ་མཁན་དང། International Tibet Network ཞེས་བོད་དོན་འབྲེལ་མཐུད་དྲ་རྒྱ་དང། Tibet Justice Center། བོད་དོན། དྲང་བདེན་བསྟི་གནས་ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གསུམ་གྱིས་བཏོན་གནང་བ་ཞིག་ཡིན་པ་རེད་འདུག། གསར་འགོད་ལྷན་ཚོགས་དེར་བོད་དོན་ལས་འགུལ་སློབ་གཉེར་ཁང་གི་པད་མ་གཡུ་སྒོ་ལགས་དང། བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་ཚེ་རིང་རྡོ་རྗེ་ལགས་རྣམ་གཉིས་ཀྱིས་གཏམ་བཤད་གནང་ཡོད་པ་རེད་འདུག། ཡང་རེས་གཟའ་ཟླ་བ་ཉིན་རྒྱ་ནག་དང་ར་ཤི་ཡའི་ཚོང་གཉེར་ལས་ཁང་ཁག་གིས་རྒྱ་ནག་གི་བྱང་ཤར་ཧྲན་ཉེན་གྲོང་ཁྱེར་དུ། ཅ་དངོས་བཟོ་སྐྲུན་དང་འགྲིམ་འགྲུལ། སོ་ནམ་ཞིང་ལས་དང་དྲ་རྒྱའི་ཐོག་གི་ཚོང་ལས་བཅས་པའི་ཐོག་མཉམ་འབྲེལ་གྱི་གྲོས་མཐུན་ཁག་ཅིག་བཞག་གནང་བའི་སྐོར། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་བཏོན་ཡོད་པ་རེད་འདུག་གོང་ཞུས་ཤན་ཧན་གྲོང་ཁྱེར་དེར་ར་ཤི་ཡའི་ས་གནས་གཞུང་གི་སྐུ་ཚབ་མི་སྣ་དང་ཚོང་འབྲེལ་སྐུ་ཚབ་དང། རྒྱ་ནག་གི་ཚོང་གཉེར་ལས་ཁང་ཁག་གྲངས་བརྒྱད་བརྒྱ་སྐོར་ཞིག་འདུ་འཛོམས་བྱེད་པའི་རེ་བ་ཡོད་པ་དང། ཚོང་དོན་གྱི་འདུ་འཛོམས་དེ་བདུན་སྔོན་མ་དེར་པེ་ཅིང་དུ་ར་ཤི་ཡའི་སྲིད་འཛིན། ཝི་ལ་ཏི་མེར་པུ་ཐིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་མཇལ་མོལ་གནང་བའི་རྗེས་བྱུང་བའི་གནས་ཚུལ་ཞིག་ཆགས་ཀྱི་ཡོད་པ་རེད། སྔ་ལོ་ར་ཤི་ཡས་ཡུ་ཀེ་རེན་བཙན་འཛུལ་བྱས་པ་དེར་ནུབ་ཕྱོགས་རྒྱལ་ཁབ་ཁག་གིས་མི་འདོད་པའི་རྣམ་འགྱུར་ཤུགས་ཆེ་སྟོན་པར་ལྟོས་མེད་ཀྱིས་རྒྱ་ནག་གིས་ར་ཤི་ཡ་དང་ཚོང་འབྲེལ་གྱི་འབྲེལ་ལམ་དེ་ཤུགས་ཆེ་རུ་བཏང་ཡོད་ཅིང། ལས་དོན་དེའི་ཐད་རྒྱ་ནག་གི་བྱང་ཤར་ལོན་ནེང་དང། ཧེ་ལུང་ཇིང་དང། ཇི་ལིན་བཅས་པའི་ཞིང་ཆེན་ཁག་རྒྱ་ནག་དང་ར་ཤི་ཡ་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ཐོག་གནད་འགག་ཆགས་ཡོད་པ་རེད་འདུག་ལོ་འདིའི་ཟླ་བ་དང་པོ་ནས་དགུ་པའི་བར་ར་ཤི་ཡའི་ཚོང་གཉེར་ལས་ཁང་ཁག་བཞི་བཅུ་སྐོར་ཞིག་རྒྱ་ནག་གི་ལིའོ་ནིང་ཞིང་ཆེན་ནང་ཚོང་སྒོའི་ལས་དོན་གཉེར་རྒྱུ་འགོ་འཛུགས་བྱས་ཡོད་པའི་སྐོར་རྒྱ་ནག་གཞུང་གི་གཟུགས་མཐོང་རླུང་འཕྲིན་ལས་ཁང་ཞིག་གིས་བརྗོད་ཡོད་པ་རེད་འདུག། འདི་ལོ་ཕྱི་ཟླ་དགུ་པའི་ནང་ར་ཤི་ཡ་དང་རྒྱ་ནག་གི་རྒྱལ་ཁབ་གཉིས་བར་གྱི་ཚོང་འབྲེལ་གྱི་མ་གནས་དེ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་ཉི་ཤུ་རྩ་གཅིག་ལྷག་བྱུང་ཡོད་པ་དེ་ནི་སྔ་ལོ་ཕྱི་ཟླ་གཉིས་པའི་ནང་ར་ཤི་ཡས་ཡུ་ཀེ་རེན་ལ་དམག་འཐབ་སྤེལ་བ་ནས་བཟུང་ཚོང་ཤུགས་ཆེ་ཤོས་བྱུང་ཡོད་པའི་སྐོར་རྒྱ་ནག་གི་སྒོ་ཁྲལ་ལས་ཁུངས་ཀྱིས་བཏོན་པའི་སྡོམ་ཐོའི་ནང་ཟླ་བ་འདིའི་འགོ་སྟོད་དེར་བརྗོད་ཡོད་པ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་བཅུ་དྲུག་འཁོར་བའི་དུས་དྲན་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་སྲུང་བརྩི་ཞུས་ཡོད་པའི་སྐོར། དེ་གའི་ས་གནས་ཀྱི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། མི་ལོ་བཅུ་དྲུག་འཁོར་བའི་དུས་དྲན་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་སྲུང་བརྩི་ཞུས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། མི་ལོ་བཅུ་དྲུག་འཁོར་བའི་དུས་དྲན་སྲུང་བརྩི་ཞུ་ཆེད། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་རེས་གཟའ་ཉི་མ་དང་སྟབས་བསྟུན་ནས། ས་གནས་གཞོན་ནུ་ཚོགས་པས་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི། ཀརྨ་པ་སྲི་ཞུ་ཚོགས་པའི་ཚོགས་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་དང་སྟབས་བསྟུན་ནས། སྐུ་ཕྱྭའི་ཞབས་རིམ་གསོག་སྒྲུབ་སོགས་གོ་སྒྲིག་བྱས་ཡོད་པ་དང། སྐབས་དེར་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས། ཨ་མི་རི་ཀའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་ལ་འབུལ་བཞེས་ཀྱི་ཉིན་མོ་འདི། ང་ཚོའི་ངོས་ནས་རྩ་ཆེན་པོ་བརྩི་དགོས་པའི

གུ་ཙི་དང་མུ་ཏུ་ཅིག་གི་འགྲོ་བ། དེའི་ཉིན་མོ་ལ་ནི་ཨ་རིའི་གི་གྲོས་ཚོགས་གོང་མ་དང་འོག་མ་གཉིས་ཀའི་གི་ད་མོས་མཐུན་ཐོག་ནས་ད་རྒྱལ་བ་རིན་པོ་ཆེ་ད་ཨ་རིའི་གཞུང་གི་གསེར་གྱི་རྟགས་མ་གནང་བ་འདི་ཁོ་རང་ཚིག་གི་རྟེན་གཞི་རེད་དེའི་ཉིན་མོ་འདི་ང་རང་ཚོས་གི་དམིགས་བསལ་ད་ལེ་ང་ཚོ་ཨ་རིར་སྡོད་མཁན་འདི་ལ་དངོས་སེ་ན་དུས་ཆེན་འདི་དཔེ་ད་རྩ་ཆེན་པོ་ཞིག་རེད་ང་རང་ཚོ་ཨ་རིར་སྡོད་མཁན་མི་རེད་ཨ་རིའི་གཞུང་གི་ལུང་པ་འདི་གི་ང་ཚོ་ལ་ད་ཆེ་མཐོང་དེ་ལེ་སྤྲད་པ་འདི་དངོས་གནས་ད་རླབས་ཆེན་རེད་ང་རང་ཚོ་ནས་གི་ང་རང་ཚོ་གི་འཐབ་རྩོད་ལ་ད་ད་ངོས་འཛིན་པ་རེད་འོ་ར་ང་ཚོ་གི། དེ་བཞིན་ཉིན་འདི་ས་གནས་མདོ་སྨད་རྒྱུན་ལས་ཀྱིས་གོ་སྒྲིག་ཞུས་ཏེ། ནིའུ་ཡོག་གི་སློབ་གྲྭ་པི་ཨེ་སི་བདུན་ཅུ་དོན་དྲུག་གི་རྩེད་ཁང་ནང་དུ། ཨ་རིའི་གསེར་གྱི་གཟེངས་རྟགས་འབུལ་བཞེས་ཀྱི་དུས་དྲན་སྲུང་བརྩི་དང་འབྲེལ་ནས། རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ལག་རྩེད་སྤོ་ལོ་འགྲན་བསྡུར་ཞིག་གོ་སྒྲིག་ཞུས་ཏེ། རྩེད་འགྲན་པ་ལྔ་བཅུ་ལྷག་མཉམ་ཞུགས་བྱས་འདུག། ས་གནས་མདོ་སྨད་རྒྱུན་ལས་ཀྱི་ཚོགས་གཙོ་ཡེར་སྒང་འོད་ཟེར་ལགས་ཀྱིས། རྩེད་འགྲན་མཇུག་བསྡོམས་སྐབས་གཏམ་བཤད་གནང་པའི་ནང་དུ་ཕྱི་ལོ་ཉིས་སྟོང་བདུན་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། ད་བར་མི་ལོ་བཅུ་དྲུག་འཁོར་བའི་གསེར་གྱི་གཟེངས་རྟགས་འབུལ་བཞེས་ཀྱི་ཉིན་མོ་འདི་དང་སྟབས་བསྟུན་ནས། རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་ལག་རྩེད་སྤོ་ལོ་འདི་གོ་སྒྲིག་བྱས་ཡོད་པ་འགྲེལ་བརྗོད་གནང་སོང། ཐེངས་འདིའི་རྩེད་འགྲན་པའི་ཁྲོད་དུ་རུ་ཁག་བརྒྱད་ལ་བགོས་ནས་རྩེད་འགྲན་པ་རུ་ཁག་སོ་སོའི་མིང་ལ། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། གཟེངས་རྟགས་མང་པོ་འབུལ་བཞེས་མཛད་པའི། གཟེངས་རྟགས་ཀྱི་མིང་གི་ཆ་ཤས་རྩེད་འགྲན་པའི་རུ་ཁག་སོ་སོ་ལ་བཏགས་ནས་རྩེད་འགྲན་པ་མཉམ་ཞུགས་གནང་ཡོད་པ་རེད་འདུག། འདས་པའི་ཕྱི་ལོ་ཉིས་སྟོང་བདུན་ལོའི་ཕྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། ད་བར་མི་ལོ་བཅུ་དྲུག་འཁོར་ཡོད་པ་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྐབས་ཨ་མི་རི་ཀའི་ནང་གཞུང་དོན་འཚམས་གཟིགས་གནང་བཞིན་པ་ལྟར། འདས་པའི་ཕྱི་ཚེས་བཅུ་བདུན་ཉིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་ཏུ། ཨ་རིའི་གྲོས་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ། གསེར་གྱི་གཟེངས་རྟགས་ཕུལ་ནས་ད་བར་མི་ལོ་བཅུ་དྲུག་འཁོར་བའི། དུས་ཆེན་སྲུང་བརྩི་ཞུས་ཡོད་པ་དང། སྐབས་དེར་སྲིད་སྐྱོང་མཆོག་དབུ་བཞུགས་ཐོག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ། གློག་བརྙན་འཁྲབ་སྟོན་པ་རི་ཅཱ་དགེ་རེར་དང། ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སི་པེ་ལོ་སི་མཆོག་ཀྱང་མཉམ་ཞུགས་གནང་ཡོད་ནས་གསུང་བཤད་གནང་སྐབས། ཨ་མི་རི་ཀའི་ཆབ་སྲིད་ཚོགས་པ་ཐུན་མོང་གིས་བོད་དོན་ལ་རྒྱབ་སྐྱོར་གནང་གི་ཡོད་པ་དང། འབྱུང་འགྱུར་གོང་ས་མཆོག་དགུང་གྲངས་དགུ་བཅུ་ཕེབས་པའི་སྐུ་ཡི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ངང་ཞུ་ཐུབ་པའི་རེ་བ་གནང་གི་ཡོད་ཅེས་སོགས་གསུང་བཤད་གནང་ཡོད་པ་རེད། ཨ་མེ་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་གྱི་རུ་ཆོས་འཕེལ་ཡིན། ཉི་ཧོང་ནང་བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག་རྒྱ་ནག་གཞུང་ལ་བོད་ནང་གི་ཛ་དྲག་གནས་སྟངས་ཡར་རྒྱས་གཏོང་དགོས་པའི་གནོན་ཤུགས་སྤྲོད་དགོས་པ་གོ་བསྡུར་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ། བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བོད་དོན་དང་འབྲེལ་བའི་ཚོགས་སྡེ་ཁག་བཅུ་གཅིག་ལྷན་ཞུགས་ཐོག International Tibet Network འམ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་དུ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་བསྐོང་ཚོགས་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་རྒྱལ་སྤྱིའི་གནས་བབ་དང་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས། ཚང་མས་ནུས་པ་མཉམ་སྤུངས་ཀྱིས་བོད་མིའི་འཐབ་རྩོད་ཀྱི་ནུས་ཤུགས་གོང་མཐོར་ཡོང་ཐབས་སོགས་ཀྱི་ཐོག་གོ་བསྡུར་གནང་ཡོད་པ་ཨོསྟྲེ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ད་བོད་པའི་གི་གནད་དོན་སྒང་ལ་དྲིལ་བསྒྲགས་ག་འདྲ་ག་འདྲ་ལོག་ག་ལོག་ག་ག་རེ་ག་རེ་ག་རེ་ཡོད་མེད་དང་ཨ་ནི་དེའི་གལ་ཆེ་ཆུང་ག་འདྲ་ཡོད་མེད་དང་ཨ་ནི་ད་ལྟ་ཛ་དྲག་པ་ག་རེ་ཡོད་མེད་དང་དེ་ཚོ་སྐོར་ལ་ཨ་ནི་ཅིག་གོ་བསྡུར་བྱུང་ཡོད་རེད། ཨ་ནི་ད་དམིགས་བསལ་གྱིས་ད་ད་བོད་ནང་གི་ད་ད་དམིགས་བསལ་ད་ད་ཉེ་བྱ། ཁོ་ཚོའི་བོད་ནང་གི་གཏན་འཇགས་སློབ་གྲྭ་དེ་སྐོར་དེ་ལ་ཨ་ནི་ཅིག་ཞིབ་ཚགས་པོ་ཏན་ཏན་ཞིག་གོ་བསྡུར་བྱུང་ཡོད་རེད། རྒྱལ་སྤྱིའི་རང་བཞིན་གྱི་ཚོགས་ཆེན་དེ་ཡི་དམིགས་ཡུལ་གཙོ་བོ་ནི་གོང་ཞུས་འབྲེལ་མཐུད་ལས་ཁང་དང་འབྲེལ་བ་ཡོད་པའི་ཨེ་ཤེ་ཡའི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཁུལ་འབྲེལ་བ་བཟང་རུ་བཏང་སྟེ་མཉམ་རུབ་ཀྱིས་བོད་དོན་ལས་འགུལ་སྤེལ་ཕྱོགས་དང་ཐབས་ཇུས་གསར་པ་ངོ་སྤྲོད་གནང་རྒྱུ་སོགས་ཡིན་ཞིང་ད་རེས་ཚོགས་ཆེན་ཐོག་ཉི་ཧོང་སྐུ་ཚབ་དོན་གཅོད་ལས་ཁང་དང། བོད་ཀྱི་གཞོན་ནུ་ལྷན་ཚོགས། བོད་རང་བཙན་སློབ་ཕྲུག་ཚོགས་པ། ཨོ་གླིང་བོད་དོན་ལས་འགུལ་ཁང། བོད་རྒྱལ་ཡོངས་དམངས་གཙོ་ཚོགས་པ། བོད་གནས་ལྟ་ཞིབ་ཁང། འཚེ་བ་མེད་པའི་ཐབས་ལམ་གྱི་གདམ་ག་ཐེབས་རྩ་ཁང། བོད་དོན་ལས་འགུལ་ལྟེ་གནས་ཁང། བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་གི་འབྲེལ་མཐུད་ཁང་སོགས་ཀྱི་སྐུ་ཚབ་རྣམས་གཙོ་བོར་གྱུར་པའི་ཁྱོན་བོད་དོན་ལས་འགུལ་བ་མི་གྲངས་ལྔ་བཅུ་ལྷག་ལྷན་ཞུགས་གནང་འདུག་ཨོ་སི་ཀྲུ་ལི་ཡ་ཡི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྕམ་ཛོ་ཡི་སྦེད་ཧྥོརྡ་ལགས་ཐེངས་འདི་ཡི་ཚོགས་ཆེན་ཐོག་ལྷན་ཞུགས་གནང་འདུག། Collaboration and Cooperation are key. བོད་ཀྱི་བདེན་མཐའ་སེལ་བར་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་གིས་ནུས་པ་མཉམ་སྤུངས་ཀྱི་སྒོ་ནས་ལས་འགུལ་སྤེལ་རྒྱུ་གལ་ཆེ་ཡིན་པ་གསུངས་ཤིང། ད་རེས་ཚོགས་ཆེན་ཐོག་གཙོ་བོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཤར་བའི་སྐབས་རྒྱལ་ཚོགས་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དུས་བཀག་དཔྱད་ཞིབ་ཐེངས་བཞི་པ་འཚོགས་རྒྱུ་ཡིན་པ་དང་སྟབས་བསྟུན་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པ་སོགས་ཀྱི་ཐད་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པ་སོགས་ཀྱི་ཐད་གྲོས་བསྡུར་ལྷུག་པོ་གནང་ཡོད་པ་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་གི་ཨེ་ཤེ་ཡའི་ཁྱབ་ཁོངས་ཀྱི་ཚོགས་ཆེན་དེ་བཞིན་ལོ་ལྟར་ཚོགས་སྲོལ་ཡོད་པ་མ་ཟད་སྐབས་རེ་བཞུགས་སྒར་རྡ་རམ་ས་ལར་ཡང་ཚོགས་ཀྱི་ཡོད་པ་དང། ད་རེས་ཚོགས་ཆེན་གྱི་ཉིན་མཐའ་མར་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་བོད་རང་བཙན་སློབ་ཕྲུག་ཚོགས་པ། བོད་དོན་ལས་འགུལ་ལྟེ་གནས་ཁང། དེ་བཞིན་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁང་བཅས་ཐུན་མོང་གི་གསར་འགོད་གསལ་བསྒྲགས་ཤིག་སྐོང་ཚོགས་གནང་སྟེ། རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་བཅའ་སྡོད་སློབ་གྲྭའི་ཉེན་ཁ་དང་འབྲེལ་བའི་སྙན་ཐོ་གཅིག་ཀྱང་འདོན་སྤེལ་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། བོད་མི་ཚོས་གཞན་གྱི་ལུང་པའི་ནང་སློབ་གྲྭ་ཁག་བཙུགས་ཏེ་ལས་གཞི་སྣ་ཚོགས་སྤེལ་བའི་དམིགས་ཡུལ་འདི། བོད་མིའི་རིག་གཞུང་སྲུང་སྐྱོབ་བྱེད་རྒྱུ་དང། མི་རིགས་ཀྱི་ཁྱད་ཆོས་ལྡན་པའི་རིག་གཞུང་སྲུང་སྐྱོབ་བྱེད་ཆེད་ཡིན་པ་རེད། ད་ལྟའི་ཆར་རྒྱ་གར་རྡ་སར་རྟེན་གཞི་བྱས་པའི་སྒྱུ་རྩལ་བ་ཁ་རག་སྤེན་པ་ལགས་ཀྱིས་གསར་བཙུགས་གནང་བའི་ཁ་རག་སྒྱུ་རྩལ་སློབ་ཁྲིད་ཁང་གི་དམིགས་ཡུལ་སོགས་ཀྱི་སྐོར་ལ། གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་ཞལ་པར་བརྒྱུད་ནས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།

ཁོ་རང་ཐོག་མར་བོད་གཞུང་ཟློས་གར་ནས་བོད་ཀྱི་རིག་གཞུང་འཁྲབ་སྟོན་གྱི་ཐད་ལ་སློབ་སྦྱོང་གནང་ཡོད་པ་དང། དེ་ནས་ཕྱིས་སུ་ལྷོ་ཀོ་རི་ཡའི་ནང Korea National University of Arts ཞེས་པའི་སྒྱུ་རྩལ་མཐོ་སློབ་ཏུ་ལོ་བཞི་རིང་རོལ་དབྱངས་གསར་རྩོམ་བྱེད་ཡག་གི་ཐད་ལ་སློབ་སྦྱོང་གནང་བཞག་ད་ལྟའི་ཆ་ཁོ་རང་གིས་རྡ་རམ་ས་ལ་ནས་ཁོ་རང་གིས་གསར་བཙུགས་གནང་པའི་ཁ་རག་སྒྱུ་རྩལ་སློབ་ཁྲིད་ཁང་ནས་ཁོ་རང་གི་སློབ་མ་ཚོ་ལ་བོད་ཀྱི་རིག་གཞུང་ཐད་ལ་སློབ་ཁྲིད་གནང་གི་འདུག། ད་ཐེངས་འདི་ལེ་ཚན་ནང་ལོགས་ལ་གཞས་པ་ཁ་རག་སྤེན་པ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་ཁ་རག་སྒྱུ་རྩལ་སློབ་ཁྲིད་ཁང་གི་ཐད་ལ་བཀའ་མོལ་གནང་གི་རེད། ཁ་རག་སྤེན་པ་ལགས་ཐོག་མ་དེ་ང་ཚོའི་གསན་མཁན་རྣམས་ལྷན་རྒྱས་ལ་ཁྱེད་རང་གིས་ད་སྒྱུ་རྩལ་སློབ་ཁྲིད་ཁང་གི་ངོ་སྤྲོད་ཞིག་གནང་རོགས་གནང། སྒྲོམ་ལམ་ལགས་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན།

ལགས་འོང་ཁ་རག་སྤེན་པ་ལགས། ད་ཁྱེད་རང་གིས་ཉིས་སྟོང་བཅུ་དྲུག་ནང་ལོགས་ལ་ཁ་རག་སྒྱུ་རྩལ་སློབ་ཁྲིད་ཁང་གསར་བཙུགས་གནང་དུས་ཙམ་པ། དམིགས་ཡུལ་ག་འདྲའི་རེ་བ་ཞིག་བཅངས་པས་ལགས། ད་ཨ་དམིགས་ཡུལ་ཐོག་ལ་ཞུ་བ་ཡིན་པ་ན། སྤྱི་བཏང་ད་ཡིན། བར་བ་ད་ང་ཚོ་བོད་པའི་གི་ཨ་ནི་སྒྱུ་རྩལ་སློབ་ཁྲིད་ཁང་ལ་འཛུགས་སྐབས་སུ། རྐྱེན་པ་རྐྱེན་པ་ད་ཡིན་དང་ཡིན་ཨ་ནི་ད་ལྟ་ཡོང་ཡོང་བའི་སྤུ་གུ་ཚོ་ལ་ཡ་ཨ་ནི་བོད་པའི་གི་ཨ་ནི་ཅིག་རོལ་དབྱངས་ངོ་སྤྲོད་བྱེད་ཡ་དང་བསླབ་ཡ་དང་འདི་ཐོག་ལ་ཡ་སློབ་སྦྱོང་བྱེད་ས་ཨ་ནི་དང་ན་གཞི་མི་ཉམས་གོང་འཕེལ་བྱེད་ཡ་དང་ཉམས་པ་དེ་ཚོ་ད་བྱུང་བ་ན་སླར་གསོ་བྱེད་ཐུབ་ཡ་མ་བྱུང་བ་ཡིན་པ་ན་ནི་ད་ཡོད་མ་རོགས།

ཚད་གཅིག་སླེབས་པ་འདི་ཚད་གཅིག་འདི་འདི་གའི་སྲོག་དེ་བྱང་དེ་ཚད་གཅིག་སླེབས་པ་ཡིན་ན་ཨ་ནི་ང་ཚོ་ཁ་རག་རོལ་དབྱངས་ཚོགས་པ་ནང་ལོགས་ལ་ཡ་ཨ་ནི་འཛུལ་བྱས་ཨ་ནི་མུ་མཐུད་བྱས་སྦྱོང་བརྡར་བྱེད་ཡ་དང་མ་འོངས་པར་ཡ་ཨ་ནི་འཁྲབ་སྟོན་ཡིན་ན་མཉམ་དུ་བྱེད་ཡ་དང་དེ་འདྲའི་གི་དམིགས་ཡུལ་གཅིག་ང་ཚོ་ང་ཚོ་དམིགས་ཡུལ་གཅིག་ཆགས་བསྡད་ཡོད་རེད་ད་འདི་ཁ་རག་ཁ་རག་རོལ་དབྱངས་རོལ་དབྱངས་ཚོགས་པ་འདི་ང་ཚོ་སྤྱི་བཏང་གི་དམིགས་ཡུལ་ངའི་དམིགས་ཡུལ་འདི་འདི

བོད་པའི་གི་ཨ་ནི Orchestra Traditional Orchestra ཅིག་ཆགས་ཐུབ་པའི་རེ་བ་དེ་ཆེ་ཤོས་དེ་འདི་ཡིན། ལགས་འོང་ཁ་རག་སྤེན་པ་ལགས། ད་ཁྱེད་རང་གིས་ལོ་མང་པོའི་རིང་དགེ་རྒན་གནང་ཡོད་དུས་ཙམ་པ་ད་ཁྱེད་རང་གི་སློབ་ཕྲུག་ཚོས་དཀའ་ངལ་ཆེ་ཤོས་འདྲ་པོ་དེ་ག་རེའི་སྒང་ལ་འཕྲད་བསྡད་འདུག། དཀའ་ལས་ཆེ་ཤོས་དེ་ད་འདི་རེད་ཤག་སྤུ་གུ་ཚོས་གུས། མུ་མཐུད་བྱས་སྦྱང་ཡག་གི་འདི་ག་ལ་གནང་གི་མི་འདུག་ང་ཚོ་གི་འདི་ག་ཅིག་བསླབ་བྱས་ཨ་ད་དེ་ནས་ཡར་འགྲོ་བ་ཡིན་པ་ན་འོ་ཚར་ས་རེད་ཨ་བསམ་བསམ་བཞིན་ཡོད་དུས་ཙམ་བཞག་བཞག་གི་འདུག་ཨ་ད་སྤྱི་བཏང་གི་ཉིན་བྱས་ཨ་ཕ་མེས་ཀྱི་དུས་ཚོད་ཕ་མེས་ཀྱི་ཕ་མ་ལ་ཡ་ད་མི་ཟེར་མཁན་དེ་ཚོ་འདྲ་མི་འདྲ་ཡོང་གི་རེད་དབུས་འབྲིང་ཆུ་ལ་ནས་ཡོང་སྲིད་གི་རེད་དེ་དུས་ཡ་སོ་སོ་གི་སྤུ་གུ་ལ་ཡ་སློབ་ཚན

ཡང་འགོ་ནས་ཡང་གཅིག་གི་སྔོན་འགྲོ་རེ་ཡར་ཁྲིད་དགོས་དུས་ཕ་མའི་པེ་ཤ་འཕྲོ་བརླག་ཕ་མའི་དུས་ཚོད་འཕྲོ་བརླག་ངའི་དུས་ཚོད་འཕྲོ་བརླག་སྤུ་གུའི་དུས་ཚོད་འཕྲོ་བརླག་ཨོ། ཁྱེད་ཀྱིས་མུ་མཐུད་བྱས་བཅུག་ག་མེད་འདུག་འགྲོ་ཐུབ་པ་ཡིན་པ་ཡིན་ན་ཡག་པོ་འདུག་བསམ་བསམ་བཞིན་དྲན་སོང་དེ་ལྟར་འདི་ཐོག་ལ་ཡང་དཀའ་ངལ་ཆེ་ཤོས་འདྲ་བོ་ཞིག་དྲན་གྱི་འདུག་ལ། ལགས་འོང་ད་ངས་ཨེ་འདི་བྱས་ལྟ་དུས་ཙམ་པ་དོ་སྣང་སླེབས་ཡ་གཅིག་པོ་མེད་བྱས་དབྱིངས་སླེབས་ཡ་དེ་གལ་ཆེན་པོ་ཞིག་རང་ཞིག་མཐོང་གི། དམིགས་བསལ་གྱི་ད་རིག་གཞུང་མུ་མཐུད་བྱས་རྒྱུན་འཁྱོངས་བྱེད་ཡ་གི་སྐད་ཆ་སླེབས་དུས་ཙམ་པ་དབྱིངས་སླེབས་ཡ་དེ་གལ་ཆེན་པོ་ཞིག་རང་ཞིག་མཐོང་གི་འདུག་ད་ཁྱེད་རང་ལོ་མང་དགེ་རྒན་གྱི་གནང་བའི་ངོས་ནས་ཁྱེད་རང་གི་སློབ་མ་ཚོ་ལ་དབྱིངས་སླེབས་ཡ་གི་སྒང་ལ་ཁྱེད་རང་གི་འབད་བརྩོན་ཡིན་པ་ཡིན་ནའི་རེད་ད་ཐབས་ཤེས་རོགས་ཤིག་ག་འདྲའི་རོགས་ཤིག་གནང་གི་ཡོད་ན། ལགས་འོང།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གནང་བ་ལྟར། མི་རབས་རྒན་པ་ཚོ་རྫོགས་འགྲོ་དུས་ཙམ་པ་མི་རབས་གཞོན་པ་ཚོས་དེའི་རྒྱུན་མཐུད་དེ་སྲུང་སྐྱོབ་དར་སྤེལ་མ་བྱས་ན། མི་རིགས་གཞན་གྱིས་སྲུང་སྐྱོབ་དར་སྤེལ་བྱེད་མཁན་ཁག་པོ་རེད། རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན། ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང། མེས་པོ་དམ་པ་གྷན་དྷིའི་མཛད་རྣམ་དང་ཁོང་གི་ལྟ་གྲུབ་དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡི་རངས་དང་རྗེས་འཛིན་གནང་གི་ཡོད་པར་བརྟེན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོའི་མཛད་འཕྲིན་ལ་མཆོད་བསྟོད་ངོས་འཛིན་ཞུ་ཕྱིར་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ཡོད་ཅིང། འཚེ་མེད་ཞི་བའི་ལྟ་གྲུབ་དེ་དེང་གི་འཛམ་གླིང་ནང་འོས་འཚམ་ཇི་ཙམ་ཡོད་མེད་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ད་ད་ལྟ་སྤྱི་ཟླ་བཅུ་པའི་གི་ཚེས་གཉིས་འདི་ད་ཡོངས་གྲགས་སུ་རྒྱ་གར་ལ་ཆ་མཚོན་པ་ཡིན་ན་མེས་པོ་དམ་པ་གྷན་དྷི Mahatma Gandhi མཆོག་འཁྲུངས་བའི་གི་འཁྲུངས་སྐར་ད་ཉིན་མོ་སྲུང་བརྩི་ཞུ་བ་དང་འདྲ་བྱས་རྒྱ་གར་ལ་ཆ་མཚོན་པ་ཡིན་ན་རྒྱ་གར་ནང་ད་སློབ་གྲྭ་རེད་ཅིག་ལས་ཁུངས་ཁག་ཅིག་གུང་སེང་བཏང་ཡག་གི་ལུགས་སྲོལ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཡིན་ནའི་མེས་པོ་དམ་པ་གྷན་དྷི་རྒྱ་གར་གི་མི་སེར་ཅིག་དང་རྒྱ་མི་རིགས་རྒྱ་གར་གི་མི་རིགས་ཅིག་ཡིན་པའི་ཆ་ནས་རྒྱ་གར་ནང་ལོགས་ལ་ཅིག་རྒྱ་གར་མི་མང་གིས་ཁོ་རང་ལ་དད་གུས་དང་ཅིག་གུས་བརྩི་ད་དེའི་ཆེད་འཁྲུངས་སྐར་ཉིན་མོ་སྲུང་བརྩི་ཞུ་གི་ཡོད་པ་དང་འདྲ་བྱས། ད་རྒྱལ་སྤྱིའི་ནང་ལོགས་ལ་ཡང་མེས་པོ་དམ་པ་གྷན་དྷི་གི་ཕྱོགས་ལ་ཅིག། ལོ་རྒྱུས་རེད་ད་ག་ནང་བཞིན་མེས་པོ་དམ་པ་གྷན་དྷི་གི་ལྟ་གྲུབ་ལ་གུས་བརྩི་དང་ད་ཅིག། གླེང་སློང་བྱེད་མཁན་མང་པོ་ཅིག་ཡོང་སྡོད་དུས། སྤྱི་ཟླ་བཅུ་པའི་གི་ཚེས་གཉིས་འདི་རྒྱལ་སྤྱིའི་ནང་ལོགས་ལ་ད་མཉམ་འབྲེལ་རྒྱལ་ཚོགས་ཀྱིས་གཏན་འབེབས་བྱས་པའི་ཐོག་ནས་རྒྱལ་སྤྱིའི་འཚེ་བ་མེད་པའི་ཉིན་མོར་བྱས་དེ་འདྲའི International Day of Non-Violence ཞེས་སྲུང་བརྩི་ཞུ་བའི་གི་ལམ་སྲོལ་ཅིག་ཆགས་བསྡད་ཡོད་རེད། ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཅིག་མེས་པོ་དམ་པ Mahatma Gandhi ད Gandhi ཁོ་རང་གི་སྐུ་ཚེའི་ལོ་རྒྱུས་རེད་དེ་ག་ནང་བཞིན་ཅིག་རྒྱལ་སྤྱིའི་གི་མི་དམངས་རེད་ཚོགས་སྡེ་རེད་སྒྲིག་འཛུགས་ཁག་ནང་ལོགས་ལ་ཅིག་མེས་པོ་དམ་པ་གི Gandhi གི་ལྟ་གྲུབ་ད་འཚེ་བ་མེད་པའི་གི་ལྟ་གྲུབ་འདི་མང་ཚོགས་ཀྱིས་ཅིག་ད་ལོངས་སུ་ག་འདྲས་སྤྱོད་ཀྱི་ཡོད་མེད་དང་ད་ལྟའི་ད་དུས་རབས་ཉི་ཤུ་རྩ་གཅིག་པའི་འདིའི་ནང་ལོགས་ལ་ཅིག་དེ་སྔ་ལས་ལྷག་པ་ཅིག་ད་རེས་འཚེ་བ་མེད་པའི་གྱི་ལྟ་གྲུབ་འདི་དགོས་མཁོ་ཆགས་ཡོང་དུས། གནད་འགག་ཅིག་ཆགས་བསྡད་ཀྱི་ཡོད་པ་དང་ང་ཚོ་བོད་པའི་གྱི་གནད་དོན་རེད་བོད་པའི་གྱི་སྤྱི་ཚོགས་དང་འབྲེལ་བ་ཡོད་པའི་གྱི་ད་གལ་ཆེ་གཅིག་ནི་ད་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་ནས་ཅིག་མེས་པོ་དམ་པ་གི་ལྟ་གྲུབ་ལ། ཅིག་དགའ་མོས་གནང་ཡ་རེད་དེ་ག་ནང་བཞིན་ཅིག་བོད་མིའི་གི་འཐབ་རྩོད་དེ་ཡང་འཚེ་བ་མེད་པ་དང་ཞི་བདེ་གི་ལམ་ནས་ཅིག་གནད་དོན་བརྩད་དགོས་ཡ་གི་རང་བཞིན་གི་ཅིག་བཀའ་སློབ་ཡང་ཡང་ཕེབས་བསྡད་ཀྱི་ཡོད་རེད་ཨ་ནི་ད་རིང་གི་ལས་རིམ་འདིའི་ནང་ལོགས་ལ་ཅིག་གནད་དོན་འདིའི་རིགས་ལ་གླེང་སློང་ཞུ་ཡ་ཡིན་ཨ་ནི་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་ཅིག་ང་བསྟན་འཛིན་བདེ་སྐྱིད་ཡིན། ཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་ལྟ་གོང་དུ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཨ་ནི།

དགུང་ནའི་ཆ་ནས་རྒྱ་གར་རང་བཙན་ཐོབ་པའི་སྐབས་ལ་ཡང་གུང་ན་གཞོན་གཞོན་ཞུ་བྱེད་རེད་ཞུ་བྱེད་གུང་ཁྲན་ཆེན་པོ་ཆགས་ཀྱི་ཡོད་མ་རེད་ཡིན་པ་ཡིན་ནའི་ད་ཆབ་སྲིད་ཀྱི་ཐོག་ནས་ཀུན་སྤྱོད་ཀྱི་ད་ལྟ་གྲུབ་འདི་ག་དེ་ཞེ་པོ་ཅིག་གལ་ཆེན་པོ་བརྩིས་ནས་དངོས་གནས་ཀྱི་སྐྱེས་བུ་ཆེན་པོ་གཅིག་དང་ད་ང་ཚོ་བདག་ཉིད་ཆེན་པོ་བྱས་བྱས་གསུང་ཡག་འདི། ང་ཚོ་དེ་གའི་དེ Mahatma ཟེར་ཡ་དེ་ཚིག་དེ་ག་རང་ང་ཚོ་ད་ཆེ་བསྟོད་ཀྱི་ཚུལ་དུ་ཁོང་ལ་ཡར་ཕུལ་བ་རེད་བ་ད་དེ་ཆེ་བསྟོད་དེ་ག་འདྲས་ཞུ་གི་ཡོད་རེད་ཞུས་པ་ཡིན་ན་ད་ཁོང་སེམས་པ་ཆེན་པོ་ང་ཚོ་ནང་པ་སངས་རྒྱས་པའི་ལྟ་གྲུབ་ཅིག་གི་ཐོག་ནས་ཞུས་པ་ཡིན་ན་ཨ་ནི་བྱང་ཆུབ་སེམས་དཔའ་གི་ད་དགོངས་པ་བཞེས་སྟངས་ཅིག་ཡོད་རེད་བ་ད་ད་ལྟ་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ཚོའི་ནང་ཡང་སེ་གསུང་གི་འདུག་བྱམས་སྙིང་རྗེ་དང་སེམས་ཅན་ཐམས་ཅད་གསུང་ཡ་ད་དེ་འདྲས་ཀྱི་ལྟ་བ་ཤུགས་ཆེན་པོ་ཞེ་པོ་ཡོད་དེ་ནས་འཛམ་བུ་གླིང་མི་ཚང་མ་ལ་གཅིག་གྱུར་གྱི་ཨ་ནི་ད་ག་སུ་རེད་ཁེ་ཕན་དང་དཀའ་ངལ་མེད་པ་ཅིག་གཅིག་གྱུར་དགོས་རེད་ཟེར་ཡ་དེ་འདྲའི་གི་ལྟ་གྲུབ་ཤུགས་ཆེན་པོ་ཞེ་པོ་འཛིན་བསྡད་མཁན་ད་མདོར་བསྡུས་པ་ཡིན་ན་ཐབས་དེ་གའི་དེ་ད་འཐབ་རྩོད་གནང་བའི་སྐབས་ལ་ཡ་ཨ་ནི་ད་གཙོ་བོ་གཙོ་བོ་དེ་འཚེ་མེད་འཚེ་བ་མེད་པ་ད་ཚུར་ལ་ཡ་ཉེས་རྡུང་ཞིག་བཏང་བ་ཡིན་ནའི་དེ་ལ་ཕར་ལན་མ་སློག་པ་བྱས་ནས་ད་གང་ལྟར་འགོག་རྒོལ་བྱེད་ཐུབ་མཁན་གྱི་ད་གང་ལྟར་དེ་འདྲའི་དཔེ་མཚོན་འཇོག་ཐུབ་མཁན་གྱི་དུས་རབས་ཉི་ཤུ་པའི་གི་ད་དབུ་ཁྲིད་ནང་ལས་ད་སྐད་གྲགས་ཆེ་ཤོས་ཅིག་ཆགས་འགྲོ་གི་ཡོད་རེད། ད་ལྷག་པར་དུ་ད་ལྟ་མེས་པོ་དམ་པ Gandhi གི་སྐུ་ཚེའི་ནང་ལོགས་ལ་ཡང་གནད་འགག་དེ་ག་རེ་ཆགས་ཡོད་རེད་ཞུས་པ་ཡིན་ན་ཁོང་གི་ཁ་གཏད་དེ་འཛམ་བུ་གླིང་ད་འཛམ་བུ་གླིང་ལ་ཡང་ད་དབང་བསྒྱུར་མཁན་གྱི་དབྱིན་ཇིའི་གཞུང་ཆགས་བསྡད་ཡོད་རེད་དབྱིན་ཇིས་རྒྱ་གར་ལྟ་བུའི་ཨ་ནི་རྒྱལ་ཁབ་ཅིག་ལ་ཡང་ད་དབང་འཛིན་བྱས་བྱས་དེ་འདྲས་ཅིག་དུས་ཚོད་ཅིག་ལ་ཡང་ད་ཁོང་གི་ཉམས་མྱོང་མང་པོ་ཞེ་པོ་ཅིག་བྱུང། ཨ་ནི། མི་མང་གི་སྡུག་བསྔལ་དེ་གའི་དེ། གཞུང་འཛིན་དང་དབྱིན་ཇིའི་རྒྱལ་མོའི་གི། གཙོ་འཛིན་བྱས་པའི་གཞུང་འདིའི་འོག་ལ་ཡ་ད་གང་འདྲ་ཁ་གཏད་གཅོག་ཡག་དེ་འདྲའི་ཅིག་བྱུང་བསྡད་ཡོད་རེད། གཅིག་ནི་འདི་རེད་གཉིས་ནི། མེས་པོ་དམ་པ་གྷན་དྷིའི་ཁོང་འཁྲུངས་ཡུལ་འཁྲུངས་ས་དེ་ཧིན་དྷུའི་གི་ནང་མི་ཅིག་རེད་དེ་ཡིན་པ་ཡིན་ན་ཡང།

ང་དེ་འདྲས་ཀྱི་ཆོས་བརྒྱུད་ཚང་མ་ལ་ག་ལྟག་གཅིག་གྱུར་གྱི་ཐོག་ནས་ཨ་ནི་གཞུང་གི་ངོས་ནས་མ་ལྟ་སྐྱོང་བྱེད་སྟངས་རེད་མི་མང་ཕན་ཚུན་བར་གྱི་སྤྱོད་ཚུལ་འཛིན་སྟངས་དེ་ག་དེ་གཅིག་གྱུར་དགོས་རེད་ཟེར་ད་གཞི་འཛིན་ས་འདི་རེད། ཨ་ནི་ཆབ་སྲིད་ཀྱི་ལྟ་བ་འདི་ལྟ་གྲུབ་དང་ལྡན་པ་བཟང་སྤྱོད་དང་ལྡན་པ་དེ་འདྲས་ཅིག་ལ་ཡ་ཤེས་འཛིན་མཁན་གཅིག་རེད་ད་ཁོང་སྤྱིར་བཏང་དང་པོ་དང་པོ་དེ་བར་ཡ་ཕྱག་ལས་གནང་ཡ་དང་ད་གཅིག

ངོས་འཛིན་ཞུ་ཡ་དེ་མེས་པོ་དམ་པ་གྷན་དྷི་གི་འཚེ་བ་མེད་པའི་ལྟ་གྲུབ་དེ་གལ་ཆེན་པོ་ཡིན་པ་དེ་འཛམ་བུ་གླིང་ལ་རྒྱ་ཁྱབ་བྱེད་དགོས་ཀྱི་ཡོད་པ་དེ་ཤུགས་ཆེན་པོ་ཞེ་པོ་ཅིག་གསུངས་ཡོད་རེད་བྱེད་དུས་ཙམ་པ་ད་དེ་ཁོང་གིས་དཔེར་ན་ལས་འགུལ་དཔེར་ན་དཔེ་མཚོན་ཙམ་ཅིག་ཞུས་པ་ན་གཅིག་སྟོང་དགུ་བརྒྱ་སུམ་ཅུ་དེ་བར་ལ་ཡ་དབྱིན་ཇིའི་གཞུང་གིས་རྒྱ་གར་ཐོག་ལ་ཡ་ཚྭ་འོར་འདྲེན་བྱེད་པའི་སྐབས་ལ་ཡ་དེ་ཁྲལ་ཆེན་པོ་ཞེ་པོ་ཅིག་བཀལ་བ་རེད་བ་ད་དེ་ལ་ཡ་ནི་ངོ་རྒོལ་དེ་འདྲས་ངོ་རྒོལ་གྱི་ད་ཞི་རྒོལ་ཟེར་དགོས་རེད་བ་དེ་འདྲས་ཅིག་འགོ་བཙུགས་གནང་བ་རེད་སྐབས་དེ་དུས་ཙམ་པ་ཁོ་རང་གི་ད་དང་བླངས་བ་དེ་འདྲས་བདུན་ཅུ་ཙམ་ཅིག་ཁྲིད་བྱས

གཅིག་ཁུངས་ལུང་མེད་པའི་ཁྲིམས་འདི་འདྲས་མ་ལག་བསྟར་བྱས་ཡོང་དུས་ཙམ་པ་ད་མི་མང་ལ་གཉའ་གནོན་ཤུགས་ཤུགས་བཏང་ཡོང་གི་ཡོད་རེད་བ་དེ་གས་དེ་ལ་ཡ་གདོང་ལེན་བྱེད་ཡ་གི་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཅིག་སྤེལ་བཞག་བསམ་གི་འདུག། ལགས་རེད་ད་ད་ལྟ། བཀྲ་ཤིས་ལགས་ཀྱིས་མེས་པོ་དམ་པ་གཱན་དྷི་གི་ད་སྐུ་ཚེའི་ལོ་རྒྱུས་དང་དེ་ག་ནང་བཞིན་སྐུ་ན་ཆུང་དུས་སྐབས་དུ་ཅིག་ད། ཕྱི་རྒྱལ། ལྷོ་ཨ་ཧྥི་རི་ཀའི་ནང་ལོགས་ལ་ཕེབས་པའི་ལོ་རྒྱུས་ཁག་ཅིག་ངོ་སྤྲོད་བྱས་སོང། ད་ད་དེའི། མེས་པོ་དམ་པ་གྷན་དྷི་གི། ད་སྐུ་ཚེའི་ལོ་རྒྱུས་འདི་རྒྱ་གར་མི་རིགས་ཚོ་ལ་ཅིག་གལ་ཆེན་པོ་ཅིག་རང་བཞིན་གྱིས་ཆགས་བསྡད་ཀྱི་ཡོད་རེད་ད། ཁོ་རང་རྒྱ་གར་མི་རིགས་ཅིག་ཡིན་པའི་ཆ་ནས་ཡང་ཅིག་རྒྱ་གར་ནང་ལོགས་ལ་ཁོ་རང་གི་འཁྲུངས་སྐར་འདི་སྲུང་བརྩི་ཞུ་ཡས་ཡོད་པ་ནང་བཞིན་འདི་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད། ཅིག་རྒྱལ་སྤྱིའི་ནང་ལོགས་ལ་ཕྱི་ཟླ། བཅུ་པའི་གི་ཚེས་གཉིས་དེ་རྒྱལ་སྤྱིའི་འཚེ་བ་མེད་པའི་གི་ཉིན་མོ་བྱས་སྲུང་བརྩི་ཞུ་དགོས་ཡག་གི། ད་གཙོ་བོ་དེ་ཐོག་མ་དེ་སྤྱི་ལོ་ཉིས་སྟོང་བདུན་ལོ་ལ་སྐབས་དེ་དུས་ཀྱི་རྒྱ་གར་གི་ཕྱི་སྲིད་ལས་དོན་གི་བློན་ཆེན་སྐུ་ཞབས་ཨཱ་ནནྡ་ཤར་མ་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ་མེས་པོ་དམ་པ་གཱན་དྷིའི་གི་ད་ཅིག་རླབས་ཆེན་གི་ལྟ་གྲུབ་འདི་སྤྱིར་བཏང་ནས་ཚང་མས་མཁྱེན་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ད་རྒྱལ་སྤྱི་ཁྱོན་ཡོངས་གོ་ལ་ཁྱོན་ཡོངས་ནང་ལོགས་ལ་མེས་པོ་གཱན་དྷི་ལ་ཅིག་དྲན་གསོ་དང་འབྲེལ་བྱས། ཕྱི་ཟླ་བཅུ་པའི་གི་ཚེས་གཉིས་འདི་རྒྱལ་སྤྱིའི་འཚེ་བ་མེད་པའི་ཉིན་མོ་འདི་བཟོ་བའི་ཆེད་དུ་གལ་སྲིད་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ་ཅིག་གྲོས་ཆོད་ཅིག་གཏན་འབེབས་བྱུང་བ་ཡིན་ན་རང་བཞིན་གྱིས་ད་རྒྱལ་སྤྱིའི་ནང་ལོགས་ལ་ཉིན་མོ་འདི་གཏན་འབེབས་བྱུང་སྟེ་སྲུང་བརྩི་ཞུ་ཡས་ཀྱི་གནད་འགག་ཅིག་ཆགས་ཀྱི་ཡོད་དུས་ཕྱི་ལོ་ཉིས་སྟོང་བདུན་གྱི་ཕྱི་ཟླ་དྲུག་པའི་ནང་ལོགས་ལ་སྐབས་དེ་དུས་ཀྱི་ད་ཕྱི་སྲིད་ལས་དོན་གྱི་བློན་ཆེན་ཨ་ནན་ཤར་མ་ལགས་ཀྱིས་གྲོས་ཆོད་འདི་བཏོན་པ་རེད་སྐབས་དེ་དུས་གྲོས་ཆོད་འདི་བཏོན་པའི་སྐབས་སུ། ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨིན་སྐད་ཐོག་ནས General Assembly ཞུ་ར་ལྷན་ཚོགས་འཚོགས་པའི་སྐབས་སུ། ད་རྒྱལ་ཁབ་སུ་འདྲ་ཅིག་གི་སྐུ་ཚབ་སྐབས་དེ་དུས་བཀའ་མོལ་ཞུ་བའི་སྐབས་སུ་ད་གནད་དོན་འདྲ་མི་འདྲའི་ཐོག་ལ་བཀའ་བསྡུར་བྱེད་ཡས་ཀྱི་གོ་སྐབས་སྡིངས་ཆ་ཞིག་ཆགས་ཡོང། སྐབས་དེ་དུས་གྲོས་ཆོད་དེ་ད་ཉིན་མོ་དེ་འདི་འདྲས་གཱན་དྷི་མེས་པོ་དམ་པ་གྱི་འཁྲུངས་སྐར་ཉིན་མོ་དེ་འདི་འདྲས་ད་རྒྱལ་སྤྱིའི་ནང་ལོགས་ལ་འཚེ་བ་མེད་པའི་གྱི་ཉིན་མོ་ཞེས་སྲུང་བརྩི་ཞུ་དགོས་འདུག་གྲོས་ཆོད་བཏོན་བཏོན་པའི་སྐབས་སུ་གྲོས་ཆོད་འདི་ལ་ཅིག་རྒྱབ་སྐྱོར་རེད་ད་ཅིག་ཁོ་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱིས་ད་ཅིག་བརྗོད་བྱ་ར་ཚིག་བེད་སྤྱོད་བཏང་སྟངས་བྱས་པ་ཡིན་ན co-sponsor བྱེད་རྒྱབ་སྐྱོར་བྱེད་མཁན་ཅིག་གོ་གི་ཡོད་རེད་པ་རྒྱབ་སྐྱོར་བྱེད་མཁན་སྐབས་དེ་དུས་གྲོས་ཆོད་དེ་ལ་རྒྱབ་སྐྱོར་བྱེད་མཁན་རྒྱལ་ཁབ་བརྒྱ་དང་བརྒྱ་དང་བཞི་བཅུ་གི་འཐུས་མི་བྱུང་ཡོད་རེད་ད་འདི་ལབ་དུས་རང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་སྒྲིག་འཛུགས་ནང་ལོགས་ལ་འཐུས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་ཞིག་ཡོང་གི་ཡོད་དུས་ཧ་ལས་པའི་གི་བརྒྱ་ཆ་མཐོ་པོའི་ཐོག་ནས་མེས་པོ་དམ་པ་གཱན་དྷི་གི་ད། ལ་རྒྱབ་སྐྱོར་གྱི་རྣམ་འགྱུར་ཤུགས་ཆེན་པོ་སྟོན་བྱས། ཨ་ནི་སྐབས་དེ་དུས་ནས་བྱས། ད་རྒྱལ་སྤྱིའི་ནང་ལོགས་ལ་ཉིན་མོ་འདི་རྟག་པར་ཞིག་ལོ་ལྟར་རེ་བཞིན་ད། འཚེ་བ་མེད་པའི་གི་ཉིན་མོ་ཞེས་སྲུང་བརྩི་ཞུ་བའི་གི་ལུགས་སྲོལ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། མེས་པོ་དམ་པ་གཱན་དྷི་གི་ད། འཚེ་བ་མེད་པའི་གི། ལྟ་གྲུབ་འདི། གཱན་དྷི་གི་བེད་སྤྱོད་གཏོང་ཡས་ཀྱི་ལམ་ཁ་འདི། ད་གཱན་དྷི་མེས་པོ་དམ་པ་གཱན་དྷི་ཅིག་འཚེ་བ་མེད་པའི་གྱི། ཏེ། ཐོག་ལྟ་གྲུབ་ལ་ཅིག། མཁས་པ་ཡིན་པ་ཅིག། མཉམ་དུ། ཨ་ནི། ཅིག་རྒྱ་གར། རང་བཙན། གྱི་འཐབ་རྩོད་ནང་ལོགས་ལ། འགོ་ཁྲིད། ད་ཧ་ལས་པའི་གྱི། གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག། ད། གུར་ཁྲི། ད། ཅིག་འཛམ་བུ་གླིང་ནང་ལོགས་ལ་ཅིག། ལས་འགུལ་རྒྱལ་ཁབ་རང་བཙན་མེད་པ་དང་རང་བཙན་ཤོར་བའི་རྒྱལ་ཁབ་མང་པོ་ཞིག་ཡོད་རེད་དེའི་ནང་ལོགས་ལ་ཅིག་འགོ་ཁྲིད་མང་པོ་ཅིག་ཐོན་ཡོང་གི་རེད་རྒྱ་གར་ལ་ཆ་མཚོན་པ་ཡིན་ན་ཨིན་ཇིའི་འོག་ལ་ད་ལོ་མང་པོ་ཅིག་བསྡད་པ་རེད་ཡིན་ནའི་མ་ཧཱ་ཏྨ་གཱན་དྷི་ཡི་ལྟ་གྲུབ་འདི་ཅིག་འཚེ་བ་མེད་པ་སྐབས་དེ་དུས་ཀྱི་དུས་ཚོད་ལ་ཧ་ལས་པའི་གི་ད་རླབས་ཆེན་གི་ལངས་ཕྱོགས་ཟེར་ནའི་རེད་ཨ་ནི་ལྟ་གྲུབ་ཅིག་ལ་ངོས་འཛིན་བྱས་བསྡད་ཅིག་ཆགས་འདུག་ཨ་ནི་ད་ལྟ་གཱན་དྷི

འཚེ་བ་མེད་པའི་གྱི་ལྟ་གྲུབ་དང་ཐད་ཀར་འབྲེལ་བ་ཆགས་ཡོང་དུས། མེས་པོ་དམ་པ་གཱན་དྷི་གི་ལྟ་གྲུབ་འདི་རང་བཞིན་གྱི་ད་ལྟའི་དུས་དེ་ལ་དུས་རབས་ཉི་ཤུ་རྩ་གཅིག་ནང་ལོགས་ལ་སྤྱི་ཚོགས་གང་འདྲ་ཅིག་ནང་ལོགས་ལ་ཡང་ད་ཅིག་བེད་སྤྱོད་བྱས་པ་ཡིན་ན་རང་བཞིན་གྱི་སྤྱི་ཚོགས་འདི་གཅིག་ཁྱོན་ཡོངས་ནས་ཅིག་ཡར་རྒྱས་འགྲོ་ཡ་དང་ཞི་བདེ་ཡོང་ཡ་གྱི་རང་བཞིན་གྱི་ལྟ་གྲུབ་ཅིག་ལ་ངོས་འཛིན་བྱས་བསྡད་ཆགས་འདུག། ལ་རེད་ད་གྷན་དྷི་མཆོག་ད་ལྟ་མེས་པོ་དམ་པ་གྷན་དྷི་གི་འཐབ་རྩོད་གནང་པའི་སྐབས་ལ་ཡང་ང་ཚོ་འདི་ནས་སློབ་སྦྱོང་བླངས་ཡག་ད་འཛམ་བུ་གླིང་མང་པོ་ཅིག་གི་འདི་ནས་སློབ་སྦྱོང་ལེན་གྱི་ཡོག་རེད་དཔེར་ན་ཨ་མི་རི་ཀའི་ནང་ལོགས་ལ་ད་ད་མི་རིགས་ནག་པོའི་གི་ད་འཐབ་རྩོད Civil War ད་ད་ཨ་རི་ནང་ལོགས་ལ་ཡག་ད་ཅིག་མི་རིགས་དཀར་པོ་དང་ནག་པོའི་གི་ད་བར་དུ་གི་སྡུག་བསྔལ་དང་མང་པོ་ཅིག་ད་འཐབ་རྩོད་གནང་དུས་ཙམ་པ Martin Luther King

ཉེན་རྟོག་སྐོར་སྲུང་བ་བཏང་བྱས་ཉེས་རྡུང་བཏང་བ་ཡིན་ན་ཡང་དེ་ལ་ཡང་ཉེས་རྟགས་ཁེགས་དགོས་རེད་ཟེར་ཡ་ད་གང་ལྟར། འཚེ་བ་མེད་པའི་གི་ལྟ་གྲུབ་འདི་ཞེ་པོ་ཅིག་རྒྱ་ཁྱབ་ཀྱི་ཐོག་ནས་ལག་ལེན་བསྟར་བ་རེད་ད་ད་ལྟ་དེ་ལ་ཡང་མེས་པོ་དམ་པ་དགའ་འདིས་ཀྱི་དཔེ་ན། ཁོང་གི་ད་ང་ཚོ་ནང་པ་སངས་རྒྱས་པའི་གི་ལྟ་གྲུབ་ནང་ལོགས་ལ་ཡང་ད་ལྟ་སོ་སོ་ད་དགེ་བའི་བཤེས་གཉེན་དམ་པ་དེ་ཚོ་གི་འདི་འདྲའི་ཕྱག་ལེན་བསྟར་དགོས་པ་ཅིག་འདུག་ཨང་ད་སོ་སོ་དམན་ས་ལ་ཡང་སེམས་ཅན་གཞན་གྱི་ཨ་ནི་འདོད་དོན་འགྲུབ་ཡ་འདི་གལ་ཆེ་བ་ལ་བརྩི་གི་ཡོད་རེད་ཟེར་འདི་འདྲའི་གསུང་སྲོལ་ཡོད་རེད་བ་ད་ད་མེས་པོ་དམ་པ་གྷན་དྷི་གི་དཔེར་ན་རྒྱ་གར་རང་བཙན་འཐབ་རྩོད་ཀྱི་བརྒྱུད་རིམ། ནང་ལོགས་ཆ་བཞག་པ་ཡིན་ན་ཆོས་ལུགས་ཁག་གི་དཔེར་ན་ཆོས་ལུགས་མི་འདྲ་བ་ཡོད་པ་དང་དེའི་དབང་གིས་ད་གང་ལྟར་ཕན་ཚུན་རྩོད་གླེང་ཡོད་བསྡད་པ་འདི་སེལ་ཡག་ལ་ཡག་ཞེ་པོ་ཅིག་སྐུ་ལས་བསྐྱོན་ཡོད་རེད་བ་ཨ་ནི་རྒྱ་གར་ད་དེའི་ནང་ལོགས་ལ་ཨ་ནི་རྒྱ་གར་གྱི་རང་བཙན་བསྒྲུབ་བྱ་དང་སྒྲུབ་བྱེད་ཀྱི་ལྟ་གྲུབ་ཐོག་ནས་ཡིན་པ་ཡིན་ན་ཡང་དེ་ལ་ཞེ་པོ་ཅིག་གིས་ཁོ་རང་གི་ད་མི་རིགས། སྣ་འཛོམས་དང་ཆོས་ལུགས་སྣ་འཛོམས་ཀྱི་དགོངས་པ་གཞིར་བཞག་ཐོག་ནས་རྒྱ་གར་གྱི་ཆིག་སྒྲིལ་གྱི་ཐོག་ལ་ཡོང་ཡག་གི་ཞེ་པོ་ཅིག་ཤུགས་ཆེན་པོ་བསྐྱོན་ཡོད་རེད་བ་ད་མཐའ་མ་དེ་གང་ལྟར་རྒྱ་གར་དཔེར་ན་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ལ་ཡ་རང་བཙན་ཐོབ་པའི་སྐབས་དེ་རྒྱ་གར་དུམ་བུ་གཉིས་ལ་བཏང་བྱས་ཏེ་པཱ་ཀི་སི་ཐན་དང་རྒྱ་གར་ཟེར་བྱས་བྱས་ཨ་ནི་དེ་འདྲས་ཀྱི་ཁ་གྱེས་པའི་གྱི་གནས་ཚུལ་ཅིག་བྱུང་བ་རེད་སྐབས་དེ་དུས་ཙམ་པ་རེད་ད་འདི་རང་བཙན་ཐོབ་མ་ཐོབ་ཀྱི་གཡས་གཡོན་དུ་བ་ལ་ཡ་མེས་པོ་དམ་པ་གྷན་དྷི་གི་དཔེར་ན

ཕྱོགས་རིས་འཐེན་འཁྱེར་བྱེད་ཀྱི་མི་འདུག་ཟེར་བྱས་ད་མདོར་བསྡུས་པ་ཡིན་ན་ཁོ་རང་ཧིན་རྡུ་ཡིན་གྱི་ཡིན་གྱི་ལ་ཧིན་རྡུ་གྱི་ཕྱོགས་བྱེད་ཀྱི་མི་འདུག་ཟེར་ཡག་གི་གང་ལྟར་སྐྱོན་བརྗོད་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་ཆབ་སྲིད་ཀྱི་ལྟ་གྲུབ་དང་དུ་བ་ལས་དོན་ག་རེ་གནང་བ་ཡིན་ན་རེད་ལས་འགུལ་ག་རེ་གནང་བ་ཡིན་ན་ཆོས་ལུགས་ཚང་མ་ལོག་གི་བདེ་དོན་གཙོར་གནང་བྱས་གང་ལྟར་དེ་འདྲས་ཅིག་བྱུང་བསྡད་ཡོད་རེད་ད་དེ་ཞེ་པོ་ཅིག་གི་ད་རླབས་ཆེན་གྱི

ནི་ཡང་དག་པའི་ལྟ་བ་ཡོད་རེད་ཡོད་མ་ཟད་དེ་ལས་ཡང་དྲི་བ་ཅིག་མང་པོ་ཡོད་རེད་བྱེད་དུས་ཙམ་པ་ཁོ་རང་གི་འཚེ་བའི་གི་ལས་ལ་འཇུག་པ་རེད་མ་གཏོགས་ཅིག་གང་ལྟར་ཧིན་རྡུ་གི་ཞེན་ཁོག་ཤུགས་ཆེན་པོ་ཞེ་པོ་ཡོད་མཁན་ཅིག་ཡིན་པ་གསལ་པོ་ཞེ་པོ་ཅིག་རེད་ད་གང་ལྟར་ཐ་མ་ཐ་མ་དེ་ནི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཕྱི་ཟླ་དང་པོའི་ཚེས་པ་སུམ་ཅུ་ལ་ཡ་ད་གྷན་དྷི་ཇི། མེས་པོ་དམ་པ་གྷན་དྷི་རང་བཙན་ཐོབ་བྱས་ད་གང་ལྟར་ཟླ་བ་ཁ་ཤས་ཅིག་མ་གཏོགས་ད་རྒྱ་གར་རང་བཙན་གྱི་གནས་བབ་འོག་ལ་ཡ་ཞེ་པོ་ཅིག་བཞུགས་ལོང་བྱུང་ཡོད་མ་རེད་གང་ལྟར་བཀྲོངས་པ་རེད་བ། ད་དེ་འདྲའི་གི་གནས་བབ་ཅིག་གི་ཐོག་ནས་བལྟས་པ་ཡིན་ན་ཡང་ཁོང་གི་མཛད་པ་དེ་གའི་དེ་ད་སོ་སོའི་ཆོས་ལུགས་དང་སོ་སོའི་འདི་གཅིག་གི་འདོད་ཚུལ་གཅིག་པོ་བསྐྱངས་པ་མ་ཡིན་པ་ཨ་ནི་ཕྱོགས་གཞན་གི་ལས་འགུལ་ཆ་ཚང་ལོགས་ལ་ཡང་དོ་སྣང་ཞེ་པོ་བྱེད་ཡ་ཅིག་ཆགས་པ་རེད་ད་ད་ལྟ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་ད་ད་ལྟ་རྒྱ་ནག་མཉམ་དུ་ལ་ཡང་འཐབ་རྩོད་གནང་སྟངས་དེ་ལ་ཡང་གཟིགས་པ་ཡིན་ན་ཡང་དེ་འདྲ་པོ་ཞེ་པོ་ཅིག་ཡོད་རེད་ད་དེ་ཧ་ལམ་གཅིག་པ་མིན་འགྲོ་བསམ་མང་པོ་ཅིག་གི་ད་ད། སྐྱབས་མགོན་རིན་པོ་ཆེ་གི་དགོངས་པ་འདི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ནང་གི་ད་མེས་པོ་དམ་པ་གཱན་དྷི་ནང་བཞིན་ཞིག་གི་དགོངས་པ་བཞེས་མཁན་ད་དབུ་ཁྲིད་ད་རྩ་ཆེན་ཞིག་ཆགས་འགྲོ་གི་ཡོད་རེད་ཅེས་ཚང་མ་ལོགས་ཀྱིས་འདི་ཞེ་གཅིག་ཁྲག་ནས་གསུང་གི་ཡོད་རེད་བྱེད་དུས་ཙམ་པ་དཔེར་ན་ད་ད་སྐྱབས་མགོན་རིན་པོ་ཆེའི་དགོངས་པ་ནང་ལོགས་ལ་དབུ་མའི་ལམ་གྱི་འཐབ་རྩོད་གནང་བྱས་ད་འདི་རྒྱལ་ཞེན་པ་གཅིག་དང་བོད་ཀྱི་རྒྱལ་གཅེས་པ་ཞེ་པོ་ཅིག་ལྟ་བ་ཤུགས་ཆེན་པོ་ཡོད་མཁན་གཅིག་གིས་དེ་ལ་ཡ་མ་འོངས་པ་ག་རེ་མཐོང་སྲིད་གི་རེད་འདི་གས་འདི་ང་ཚོ་ཚོད་དཔག་ཞུ་ཐུབ་ཡག་རེད་དཔེར་ན་ཨ་ཅེ་རྒྱ་མིའི་མཉམ་དུ་ལ་ཡག་ད། རྒྱ་ནག་གི་རྩ་ཁྲིམས་ནང་ལོགས་ལ་ཡ་ཨ་ནི་གནས་བྱས་བསྡད་བྱས་འཐབ་རྩོད་གནང་གི་ཡོད་གསུང་དུས་ཙམ་པ། ཁ་ཅིག་གིས་འདི་བློ་ཡུལ་ལ་ཡ་ཨ་ནི་ཁས་ལེན་ཐུབ་མ་ཐུབ་ལྟ་ཅིག་བོད་གཅིག་རྐྱང་པའི་གི་བསམ་བློ་བཏང་མཁན་ཅིག་གིས་དེ་འདྲའི་བསམ་བློ་འཁོར་སྲིད་པ་རེད་པ་ད་དེ་འདྲས་ཟེར་བ་ཅིག་གང་ལྟར་དེ་འདྲས་ཀྱི་བསམ་ཚུལ་འདྲ་མ་འདྲ་ཡོང་ཆོག་ཡ་དང་ཆབ་སྲིད་ཀྱི་ཐོག་ནས་ལྟ་བ་དེ་གའི་དེ་འདྲ་མ་འདྲ་ཡོང་ཆོག་ཡ་གི་གནས་བབ་དེ་འདྲས་ཅིག་གི་ཐོག་ནས་ད་འདྲ་གསུང་ཞུ་བྱེད་ཀྱི་ཡོད་བསྡད་པ་དེ་ད་ལྟ་བོད་པའི་འཐབ་རྩོད་ནང་ལོགས་ལ་གཟིགས་པ་ཡིན་ན། འཚེ་བ་མེད་པའི་ཐོག་ནས་སྐྱབས་མགོན་རིན་པོ་ཆེ་ཡི་དགོངས་པ་ད་ག་རེད་པ། འཚེ་བ་མེད་པའི་ཐོག་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཡ། ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ཡོད་པའི་གི་ད་མཛད་པ་གཙོ་བོ་གཅིག་དེ་སྐྱབས་མགོན་རིན་པོ་ཆེའི་དགོངས་པ་འཚེ་བ་མེད་པ་དང་འཛམ་བུ་གླིང་སྤྱི་ཡོངས་ལ་ཡ་མིག་དཔེ་སྟོན་གནང་ཡ་དེ་ཞེ་པོ་ཅིག་རྩ་ཆེན་པོ་ཡིན་པ་དེ་ངོས་འཛིན་ཆེ་བསྟོད་ཞུས་བྱས། ཨ་ནི་གང་ཉིད་ཀྱི་དགོངས་པ་དེ་གས་དེ་ལ་ཡ་ད་ངོས་འཛིན་དང། འདི་ནི་ད་ལྟའི་གི་མ་འོངས་པ་གང་ལྟར་འཛམ་བུ་གླིང་འདིའི་དམག་འཐབ་དང་གཅིག་འཚེ་བ་དང་རྡུལ་ཕྲན་གྱི་གོ་མཚོན་གྱི་ད་དབང་ལ་ཡོད་པའི་གི་རྒྱལ་ཁབ་འཛམ་བུ་གླིང་ནང་ལོགས་ལ་ཡ་མ་ཕྱི་མ་འགྱུར་བ་ཅིག་གི་ད་འབད་བརྩོན་གནང་ཡག་གི། ཁ་ཕྱོགས་ལ་ཡ་འཛམ་བུ་གླིང་གི་ད་འགོ་ཁྲིད་ཚང་མ་ལོགས་ཀྱི་འབད་བརྩོན་བྱེད་ཀྱི་ཡོད་རེད་ད་ད་དེ་ལ་ཡ་སླེབས་མ་སླེབས་ཟེར་དེ་དགོས་ངེས་ཅིག་རེད་གང་ལྟར་སྐྱབས་མགོན་རིན་པོ་ཆེའི་དགོངས་པ་འདི་ད་མ་མ་ཧཱཏ་མ་གཱན་དྷི་གི་དགོངས་པ་དེ་ག་གཉིས་གཅིག་འདྲ་པོ་ཞེ་པོ་ཅིག་ཡོད་རེད་ད་དེའི་ནང་ནས་ད་ལྟ་དེ་རང་ཐག་རང་གཅོད self rule ཟེར་ཅིག Swaraj ཟེར་ཅིག་མེས་པོ་དམ་པ་གཱན་དྷི་གིས་གསུངས་པ་འདི self rule ཟེར་དེ་དང་ད་ལྟ་སྐྱབས་མགོན་རིན་པོ་ཆེའི་དགོངས་པ་བོད་ལ་ཡ་རྩོད་བཞིན་པའི་གི་དབུ་མའི་ལམ་གི་དགོངས་པ་འདི་བོད་འདི་ཆོས་དང་རིག་གཞུང་སྐད་ཡིག་དང་འཛིན་སྐྱོང་གང་གི་ཆ་ནས་ཡང་ཨ་ནི་བོད་མི་རང་ཉིད་ཀྱི་ཨ་ནི། འཛིན་སྐྱོང་བྱེད་ཀྱི་ཡིན་ད་ཕྱིའི་གི་ཨ་ནི་ཕྱིའི་བཀོད་པ་རེད་ཕྱིའི་གི་ག་རེ་ཟེར་དགོས་རེད་ཕྱི་འབྲེལ་རེད་ད་ག་ནང་བཞིན་རྒྱལ་སྲུང་དང་དེ་འདྲས་ཀྱི་ལས་དོན་རེད་ཨ་ནི་འཛུགས་སྐྲུན་དང་དེ་འདྲས་ཐོག་ནས་རྒྱ་ནག་གི་ལས་ཀ་བྱས་པ་ཡིན་ན་འགྲིག་གི་རེད་ཟེར་ད་ཕར་ཚུར་ཕན་ཚུན་གཅིག་ཕན་གཅིག་གྲོགས་ཟེར་བ་ཅིག་ད་ལྟ་དེང་སང་ཕྱིས་སུ་སྐྱབས་མགོན་རིན་པོ་ཆེ་བཀའ་སློབ་གནང་ལྟ་བུའི་གི་མི་འབོར་མི་འབོར་ཆེན་པོ་འདི་འདྲས་ཅིག་ལ་ཡ་ད་བོད་པའི་གི་ཐོག་ནས་ནང་པ་སངས་རྒྱས་པའི་གི་ལྟ་གྲུབ་ཞེ་པོ་ཅིག་ད་རླབས་ཆེན་ཅིག་ཡོད་རེད་པ་འདིའི་ཐོག་ནས་ཞབས་འདེགས་སྒྲུབ་ཐུབ་ཀི་རེད་ཟེར་བྱས་དགོངས་པ་འདི་འདྲས་ཡིན་ཙང་ཨ་ནི་ད་གང་ལྟར་བཀའ་བློ་ལ་ཟད་ཨ་ནི་མ་བྱས་པ་བསྡུས་པོ་ཞུས་དེ་རིང་གི་ལས་རིམ་འདིའི་ནང་ལ་ཡ་ཆ་ཤས་ཞུ་མཁན་གཅིག་ང་རེད་ཞུ་བ་འཇུག་ཡིན་ང་ཚོར་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ། ཐེངས་འདིའི་ལས་རིམ་དེ་མཇུག་བསྡོམས་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཁ་ཉིན་རེས་གཟའ་སྤེན་པ་ཉིན་ཨ་མི་རི་ཀའི་ནིའུ་ཡོག་དང་ནིའུ་ཇེར་སིའི་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་སྐབས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་ལོ་འཁོར་མར་ཞི་བདེའི་ལོར་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་སྐུའི་འཁྲུངས་སྐར་གཟབ་རྒྱས་ངང་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་དང། སྐབས་དེར ྋགོང་ས་མཆོག་གི་སྐུ་ཚེ་རིང་གི་རླབས་ཆེན་གྱི་མཛད་འཕྲིན་ཁག་ཁྱབ་སྤེལ་དང། ལོ་དེ་ཞི་བདེའི་ལོ་ཞེས་སྲུང་བརྩི་ཞུ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་རེད་འདུག། དེ་བཞིན། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་དོན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་ཡོད།